འབྲས་དུས་ལ་སྟོང་ཉིད་རྟོགས་པའི་བློ་དེ་ཆོས་ཉིད་ཡེ་ཤེས་རེད་དེ་རྒྱུ་དུས་ལ་ང་རང་ཚོ་སེམས་ཅན་གྱི་གནས་སྐབས་སུ་སྟོང་ཉིད་རྟོགས་པའི་ཡེ་ཤེས་དེ་བསྒོམས་ན། ཨ་ནི། ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་གང་ག་སྤངས་མཁན། སྟོང་ཉིད་རྟོགས་པའི་བློས་སྤངས་དགོས་རེད་དེ་ཡིན་ཙང་སྟོང་ཉིད་རྟོགས་པའི་ཡེ་ཤེས་དེ་གི་མི་མཐུན་ཕྱོགས་སྦྱོང་མཁན་རེད་དེ་སྦྱོང་པ་ཡིན་ཙང་ཁོ་བདེན་འཛིན་དང།

ཨ་མའི་འདི་བ་རེད། རེད་དེ་ཁོང་ཚོས་ཤེས་ཡ་དེ་ཕལ་སྐད་བཤད་གི་རེད་བ། རྒྱ་གར་སྐད་ཕལ་སྐད་རྒྱུ་རེད་རེད། ཡིག་སྐད་སཾ་སྐྲྀ་ཏའི་སྐད་རྒྱུ་རུ་མ་རེད། སཾ་སྐྲྀ་ཏའི་སྐད་ཇི་ལྟ་བ་བཞིན་རྒྱ་གར་ཁོ་རང་ཚོ་ཁ་ལ་ཡོང་གི་བ་མ་རེད། རྒྱ་གར་བས་ཤེས་ཡ་དེ་ཕལ་སྐད་རེད་ཕལ་བའི་སྐད། བྱས་ཙང་ཁོ་ར་ཁྱོད་ཚོས་ཤེས་ཡ་ཕལ་སྐད་རེད། སྔགས་འདི་འདོན་དགོས་བྱུང་ན་སཾ་སྐྲྀ་ཏ་འདི་ཨ་ཐུ་བལྟ་དགོས་བ་རེད། དེ་བཞིན་ཤེས་ཡ་ལ་ཕལ་སྐད་ཁོ་ར་ཡག་གི་རེད་རྒྱ་གར་བ་ཤེས་དེ་ཨ་ཐུ་གོ་གི་རེད། བྱས་ཙང་ཁོང་ཚོས་ཅིག་ཟེར་དེ་རེད། འདི། བཻ་རོ་ཅ་ན་ཟེར་ཅ་ཟེར་ཙ་དེ་ཅ་ཟེར་དེ་ཡ་དེ་རྒྱ་གར་སྐད་རེད། རྗེ་འབེབས་དང་ཙ་མེད་ན་ཆུང་ངུ་འདི་དབྱངས་གསལ་གྱི་ཡི་གེ་སུམ་ཅུ་སོ་གཉིས་གོ་བ་མ་རེད་ཡོད་མ་རེད་དབྱངས་བཅུ་དྲུག་ཡོད་མ་རེད་གསལ་བྱེད་སོ་གཉིས་ཡོད་མ་རེད་གསལ་བྱེད་སོ་གཉིས་ཡོད་ན་ཅ་དང་ཙ་གཉིས་ཡོད་དགོས་རེད་ཅ་དེ་ཅ་ཆ་ཇ་ཉ་བཞི་བོ་དེ་བོད་སྐད་བོད་སྐད་ལ་རེད་བ་བོད་སྐད་ལ་ཡོད་རེད་ད། རྒྱ་གར་སྐད་ལ་ཡོད་དེ་ཡ་ཙ་ཚ་ཛ་ཛྷ་ཉ་ཟེར་ཨ་དེ་གི་ད་མེད་པ་བྱས་ཅ་ཆ་ཇ་ཉ་ཡོད་པ་བྱས་རྒྱ་གར་སྐད་དེ་ལྕེ་ལེ་མཐུག་པོ་ཡིན་ཙང་རྒྱ་གར་ཁ་ལབ་ཐུབ་གི་མེད་རེད་མ་གཏོགས་ཡིན་ན་ཡང་རྒྱ་གར་ཁོ་རང་ཚོས་ཟེར་ན་རྒྱ་གར་ལྷོ་ཕྱོགས་པ་དང་ཕྲན་བུ་གི་ཡི་གེ་འདོན་སྟངས་མི་འདྲ་ཟེར་བ་རེད་དེ་ཁོ་རང་ཚོས་ཡོད་པའི་གླེགས་བམ་ཚོ་ཀློག་ན་གདེང་འཇོག་གི་རྒྱུ་ཡོད་ཚ་མེད་པར་དབྱངས་གསལ་གསལ་བྱེད་བཞི་བཅུ་ཡོད་དགོས་རེད་བ་འོང་ཡང་དེ་འདྲའི་རེད་དེང་སང་འགྱུར་ངེས་གང་ག་སྐད་ཁོ་རང་ཚོའི་ཡུལ་སྐད་བསྒྱུར་བསྡད་པ་རེད་ལོ་ཙཱ་བ་ནང་བཞིན་གྱི་བའི་སངས་རྒྱས་ཐོག་ལ་སྐད་བསྒྱུར་ཡོད་མ་རེད། སངས་རྒྱས་ཐོག་ལ་བསྒྱུར་ན། ད་མ་གཞི་སངས་རྒྱས་ཟེར་བ་ཡིན་ཟེར་གི་རེད། རེད་དེ་སངས་རྒྱས་ཐོག་ལ་བསྒྱུར་བ་ཡིན་ན་ནི། འདི་རེད། སྐད་ཚོགས་བསྒྱུར། ཨ་ནི་ཞུ་དག་བཏང། གཏན་ལ་ཕབ། ཞུས་ཅིང་བསྒྱུར་ཏེ་གཏན་ལ་ཕབ་པའོ་ཟེར་འདུག་བ་དཔེ་ཆ་ཚོའི་མཇུག་ལ། ཞུ་ཟེར་ཡ་དེ་ཞུ་དག་བཏང་བ་རེད། བསྒྱུར་ཟེར་ཡ་ལོ་ཙཱ་བས་བསྒྱུར་དགོས་རེད། གཏན་ལ་ཕབ་ཟེར་བ་པཎྜི་ཏ་གིས་གཏན་ལ་ཕབ་དགོས་རེད། རྒྱ་གར་གྱི་མཁན་པོ་གཅིག་དང་ཞུ་ཆེན་གྱི་ལོ་ཙཱ་བ་ཞེས་ཞུ་ཆེན་ཞུ་ཆུང་གཉིས་ཡོད་ཞུ་དག་གཏོང་མཁན་ལ་ཞུ་ཆེན་ཞུ་ཆུང་གི་ཞུ་དག་གཏོང། ཨ་ནི། གཏན་ལ་ཕབ་མཁན་པཎྜི་ཏ་ཆེན་པོ་དེ་དག་གིས་བརྗོད་བྱའི་དོན་ལ་སྐྱོན་ཨ་འདུག་མི་འདུག་གཏན་ལ་ཕབ་ནས་ང་ཚོ་བོད་ཀྱི་དཔེ་ཆ་དེ་ཚོ་ལ་དཔེ། གཏན་དཔེ་རེད་བ་དེ་བྱས་ནས་བརྗོད་བྱ་ལ་སྐྱོན་མེད་པར་གཏན་ལ་ཕབ་དགོས་ད་ལྟའི་འགྱུར་ལེགས་མི་ལེགས་ཕྲན་བུ་བུ་ལྷག་དེ་ཡང་དེ་ཡོང་བཞིན་གྱི་ཡོད་རེད། དཔེར་ན། ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས་དེ་འགྱུར་མ་དག་ཟེར་ཐུག་གི་ཡོད་མ་རེད། དེ་ཁོ་གཉིས་ཀྱི་ཞེན་གྱི་རེད། སངས་རྒྱས་འབྲིང་ཟེར་རང་སངས་རྒྱས་ལ་སངས་རྒྱས་འབྲིང་ཟེར་ཆོག་གི་རེད་རང་སངས་རྒྱས་ཟེར་མིང་བཏགས་ཙམ་མིན་པ་སངས་རྒྱས་མིན་གྱི་ཡོད་རེད་རེད་དེ་ཡིན་ནའི་དེ་ག་ཐོག་ལ་སངས་རྒྱས་འབྲིང་མི་ཟེར་ཡག་དེ། བུདྡྷ་གི་སྐད་སྐད་དོད་མ་གཏོགས་མེད་པ་ཡིན་ད་བུདྡྷ་ཟེར་ཡག་དེ་ལ་འབྲིང་གི་བརྡ་རྒྱག་རེད་བུདྡྷ་དེ་སངས་རྒྱས་ཀྱི་སྒྲ་བཤད་གཉིད་སད་པ་དང་པད་མ་ཁ་རྒྱས་པ་ལ་འཇུག་པ་ཡིན་དུས་དེ་ཉིད་རྟོགས་པ་ལ་འཇུག་དེ་ཁོ་ན་ཉིད་རྟོགས་པ། བྱས་ན་ཉན་ཐོས་དེ་ཉིད་རྟོགས་འབྲིང་ཐུབ་དབང་སྐྱེས་ཟེར་ཡ་དེ་འགྱུར་ལེགས་པ་ཡིན། སངས་རྒྱས་འབྲིང་འགྱུར་མ་ལེགས་པ་ཡིན། འགྱུར་མ་དག་པ་ཡིན། མེད་ཟེར་གྱི་ཡོད་མ་རེད། འགྱུར་ཡ་གཉིས་བྱུང་བ་རེད། དག་ནི་དག་དེ་ཡོད་རེད། ད་ག་ནང་བཞིན་དབུ་མ་འཇུག་པ་ན་ཁ་ཁ་ཤས་ཀྱི་ཡོད་རེད། གཞན་དག་སུ་ལ་ཡོད་དེ་འདྲ་ཡོད་རེད་འགྱུར་ལེགས་མི་ལེགས་ཡོད་རེད། དེ་མ་གཏོགས། དང་ཐོག་ཡིན་ནའི་དཔེ་མཁས་པ་ཆེན་པོ་གིས་དཔེ། འགྱུར། གཏན་ལ་ཕབ་བྱས་ནས་བོད་སྐད་ཀྱི་ཐོག་ལ་བབས། འགྱུར་སྟངས་དེ་ལ་གོ་བ་ལེན་བདེ་ལོས་ཀྱི། ལས་མ་ལས། ཆོས་ཀྱི་དབང་བསྡུད་ཡུལ་གཏད་ཇི་ལྟ་བ་དེ་ལྟར་མི་གཏད་ཡུལ་ཅན་དེ་བཞིན་ཏེ་ཡུལ་དུ་བློ་གཏད་ཅི་ཞུགས་རྣམས་ལ་ཡང་ཅི་འགྱུར་དེ་ནི་བརྫུན་པར་ཡང་མི་འགྱུར་ཟེར་བ་དེ་འོག་མ་བཅུ་པའི་ཚིག་དང་གཏད་ཟེར་མགོ་ཞུགས་འབྲི་དེ་ཡོད་མ་རེད། དེ་འགྱུར་ལེགས་ལོས་ཤོར་སོང་བ་རེད་གོ་བ་དེ་ལེན་བདེ་ལོས་ཡོད་རེད་དེ་འདྲ་ཡིན་ཙང་ཁྱད་ཅིག་ཡོད་རེད། ད་སྔགས་འདྲ་འདོན་དུས་ཡིན་ན་སཾ་སྐྲྀ་ཏའི་སྐད་འདོན་དགོས་རེད་དེང་སང་ང་རང་ཚོས་ཨ་ཀ་ས་མ་ར་ཙ་འདོན་གི་ཡོད་གཞན། ཨ་ཀ་ས་མ་ར་ཙ་དེ་སཾ་སྐྲྀ་ཏའི་སྔགས་ཟས་མ་རེད་མཁའ་འགྲོའི་བརྡ་གི་སྔགས་འདྲ་ཅིག་ཡིན་པ་འདྲ་ཁོ་ལ། ཨ་ཀ་ས་མ་ར་ཤ་ད་ར་ས་མ། ཡི་གེ་བཅུ་བཞི་ཡོད་ར། ཚ་དྲག་ཤ་དག་བྱེད་དེ་ཡོད་རེད། སཾ་སྐྲྀ་ཏའི་དོན་བྱས་ན་ཨ་ཧ་ཀ་ཧ་སི་མདའི་ཧ་རི་ཧ་དྲ་རི་འདོན་དགོས་རེད་དེ་དགོས་གི་ཡོད་མ་རེད། ཡིན་ནའི་ཐ་ལ། ས་མ་ར་ཡ་ཕཊ་ཟེར་བྱེད་ཡོད་མ་རེད། ཨ་ཀ་ས་མ་ར། ས་མ་ར། ཤ་ད་ར་ས་མ་ར་ཡ་ཕཊ་ཟེར་དགོས་ཡོད་རེད་ས་ཡ་འབྲི་དགོས་རེད། མ་ར་ཡ་ཕཊ་ས་མ་ར་ཡ་ཕཊ་ཟེར་ན་ས་དེ་འདྲ་གི་ཡིན་པའི་ཟུར་པ་ཅིག་ལ་གོ་འགྲོ་རེད།

ད་ནི་ཁོས་སྔགས་ཅིག་བསླབས་པ་རེད་ཡང་མུ་སྟེགས་པ་ལ་སྔགས་སྔགས་རྒོད་དེ་འདྲ་ཡོད་རེད། བསླབས་ནས་གསེར་ཁོ་ལ་ད་ཅི་ཡོད་མེད་དེ་སྤྲད་པ་རེད། དེས་མ་འགྲིག་པ་ཁྱོད་གསེར་གྱི་སྐུ་དེ་ང་སྤྲོད་ཟེར་གསེར་གྱི་ཐུབ་དབང་སྐུ་ཅིག་འཁྱེར་གྱི་ཡོད་རེད་དེ་ཁོ་སྤྲད་ནས་བཤིག་བཞག་གི་རེད་བ། ད་གསེར་སྐུ་སྤྲད་ཀྱི་མེད་ཟེར་ད་གསེར་སྐུ་སྤྲད་དགོས་ཡོད་མ་སྤྲད་ནི་ངས་ཁྱོད་བཞག་གི་མེད་ལྟད་མོ་ལྟོས་ཟེར། ངས་ཁྱོད་ཞག་པོ་བདུན་ཐོག་ལ་ངས་ཁྱོད་ཚར་བཅད་གི་ཡིན། དཔེ་རྣ་ཆའི་ཐུར་ཚུར་དཔེ་རླུང་ཞེ་པོ་ཅིག་ལངས་ནས་ཐོན་སོང།

ཚོགས་ཀྱི་འཁོར་ལོ་ཡོད་ཚད་ནི་ལྷ་ལ་གསོལ་བ་བཏབ་ནས་ཨ་ནི་འདི་བྱུང་བ་རེད། སེང་གདོང་མ་ཞལ་གཟིགས་པ་རེད། སེང་གདོང་མ་གིས་ལྷ་ཁང་ཞིག་རྨིས་ཏེ། ལྷ་ཁང་དེའི་ནང་ལ། ག་རེ་ནས་སྐུ་ཅིག་ཡོད་རེད་སྐུ་དེ་གི་ཞབས་པད་མོའི་གཡས་འོག་དེ་ཚ་དེ་བཀོག་ཞོག་ཟེར། པད་མ་དེ་ཕར་བཀོག་ལྕགས་མ་དང་བག་ཚེ་ཤོག་དེ་ནས་མ་བྲོས་དེ་ཨ་ནི། ཙཎྜི་ཀའི་སྐུ་ཅིག་ཡོད་ཟེར་དེའི་འོག་ལ། མོ་འཇིགས་སུ་རུང་བ་ཞིག་ཡོད་ད་ཞེད་མི་དགོས་སྐུ་དེ་ཡར་བླངས་ཕར་དུ་བྱོས། དེའི་འོག་ལ་སོལ་བ་སྒྲོམ་བུ་ཡོད་རེད་སོལ་བ་བླུགས་བཞག་ཡོད་རེད། སོལ་བའི་དཀྱིལ་ལ་སྒྲོམ་བུ་ཡོད་སྒྲོམ་བུ་དེ་ཚོ་ཁ་ཕྱེ་དེ་ན་སྔགས་ཡོད་སྔགས་དེ་ལ་ཆད་ལྷག་མེད། གི་གུ་མེད་ཞབས་ཀྱུ་མེད་རྗེས་འཇུག་མེད་སྔོན་འཇུག་མེད། འབྲུ་བཅུ་བཞི་ཡོད། ཨོ་དེ་ཉི་མའི་གུང་ལ། ཚར་བདུན་མཚན་ལ་ཚར་བདུན་ཡང་ན་དུས་དྲུག་ལ་ཚར་བདུན་རེ་འདོན་ཞོག་གསུངས་པ་ཡིན་པ་རེད།

བདུན་རེ་བདུན་རེ་སྟེ་ནོན་རོགས་བྱེད་མཁན་ནི་མུ་ཏིག་པ་རྨ་ཤི་ཏིས་ཀྱི་ཚུགས་སྐུ་ནང་པ་ལ་བཅུག་བ་ཡིན་པས་ལམ་བེ་ཅིག་བཙལ་ཡག་རབ་ཅིག་གི་ཆུས་བྱེད་ཡག་ཅིག་ཡོང་གི་ཡོག་ཡིན་པ་རེད་བ་དེ་ཅེས་ཤི་སོང་ཨེ་ཅེས་ཞག་ཡོང་བ་ཨ་ནི་བེ་ཁོ་ལ་ཆུས་མ་སོང་བ་ལོ་བདུན་ཡིན་ནོ་ག་ཚོད་ཡིན་ཅེས་བཀའ་ཤག་པ་རེད་བ་དེ་འདྲས་བྱུང་བ་ཡིན་ཟེར་དེ་ནས་གཞི་ནས་ཁ་སྨན་མཇུག་དེ་ལ་གསོལ་བ་ཐོན་ནས་དབང་དུ་གསོལ་དེ་མཁའ་འགྲོ་མ་ཡེ་ཤེས་མཁའ་འགྲོ་མ་སྐུ་མདུན་དུ་ཞུས་པ་རེད།

གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་ཕུང་པོ་རྣམ་ཤེས་ཕུང་པོ་ལྔ་ཡོད་པར་དང་མི་གང་ག་མི་སེམས་ཅན་གང་ག་ལ་སངས་རྒྱས་འགྲོ་དུས་ང་རང་ཚོའི་སངས་རྒྱས་འགྲོ་དུས་གཟུགས་ཀྱི་ཕུང་པོ་དག་ནི་རྣམ་སྣང་རེད་ཚོར་བའི་ཕུང་པོ་དེ་རིན་འབྱུང་རེད་འདུ་ཤེས་ཀྱི་ཕུང་པོ་འོད་དཔག་མེད་རེད་འདུ་བྱེད་ཀྱི་ཕུང་པོ་དོན་ཡོད་གྲུབ་པ་རེད་རྣམ་ཤེས་ཀྱི་ཕུང་པོ་མི་བསྐྱོད་པ་རེད་བྱས་ཙང་རྒྱལ་བ་རིགས་ལྔ་དེ་ཕུང་པོ་ལྔ་དག་ཆ་ཡིན་དུས་གཟུགས་ཀྱི་ཕུང་པོ་དག་ཆ་དེ་རྣམ་སྣང་རེད།

ཟག་མེད་ཀྱི་བདེ་བ་སྐྱེ་བའི་ནུས་ལྡན་དེ་ལ་ནི་ཟག་པ་མེད་པ་ཡེ་ཤེས་ཀྱི་བདུད་རྩིའི་ཟག་མེད་ཀྱི་ཡེ་ཤེས་རྣམ་པར་དག་པ་རྣམ་དག་གི་ཡེ་ཤེས་ཤར་ཐུབ་པ་ཡིན་དུས་ཨ་ནི་ཟག་མེད་ཀྱི་བདུད་རྩི་ཟེར་བ་རེད། then next is the Nectar of the wisdom of non contamination

ཚོགས་མགྲོན་སྤྱན་དྲངས་ནས་འདྲིས་ལས་མ་དྲངས་ནས་ད་གི་མིད་པ་བྱས་ནས་དྲངས་ཡོད་ཡིན་ཙང་ཏིང་འཛིན་སྔགས་དང་ཕྱག་རྒྱས་བྱིན་བརླབས་པའི་ཟག་མེད་བདུད་རྩིའི་ཚོགས་མཆོད་རྒྱ་མཚོ་འདི་ཞེས་བྱས་ནས་ཚོགས། ཚོགས་འདོན་སེམས་གང་ག་བཅས། ཚོགས་ལ་དང་བཅས་པ་མཉམ་དུ་མ་བཏོན་ནས་ཕུལ་ཞིག་ཆོག་རེད། བདུད་རྩི་ཁོ་རང་ལ་བསམ་བློ་གཏོང་ཐུགས་ཀ་ནས་མཁའ་འགྲོ་མཁའ་འགྲོ་མ་བཅུས་ནས་བདུད་རྩི་ནས་བཅུས་ནས་པས་ཡག་འདུག་བཅུ་ཡོང་དུས་ཐོད་པའི་ནང་ལ་ཡར་བཅུ་ཡོང་དུས། བདུད་རྩི་དེ་འཐུང་ཡག་གི་ཆུ་འདྲ་བོ་གཅིག་གིས་རེ་བ་སྟེ་ཐོད་མཁའ་འགྲོ་མ་སོགས་ཀྱིས་ཡར་བཅུ་ཡོང་དུས་ཨ་ནི་བས་བཟའ་བ་བཅའ་བ་མྱང་བ་བལྡག་པ།

ད་དཀོན་མཆོག་ལ་མཆོད་པ་ཕུལ་དུས་སྡེར་མ་དགོས་པ་མ་རེད། གྲི་དགོས་པ་མ་རེད། ཐ་བག་མང་པོ་དགོས་པ་མ་རེད། བདུད་རྩི་གཅིག་བྱིན་གྱིས་བརླབས་བྱས་པ་ཁོ་རང་པའི། སྟོང་གསུམ་གྱི་སྟོང་ཆེན་པོ་ནང་བཞིན་གྱི་ཀ་མཚོ་ཆེན་པོ་ནང་བཞིན་བདུད་རྩི་བྱས། མཁའ་འགྲོ་མ་མང་པོ་སྤྲུལ་མཁའ་འགྲོ་མ་ཕྱག་ནས་ཐོད་པ་འཁྱེར་ཐོད་པ་གིས་རེ་རེ་བཅུས་བཏང་པའི་སྐུ་དེ་ཚང་ཐོད་པ་དེ་ནང་ལ་བལྟས་ན་བཟའ་ཡག་འཐུང་ཡག་གོས་ངོམ་ཡག་པའི་ཞལ་ཟས་རྣམ་པ་འདྲ་མི་འདྲ་བ་ཅུང་ཡག་འདུག་ཕུལ་བས་སྐུ་དུས་ལྗགས་རྡོ་རྗེ་འོད་ཟེར་གྱི་སྦུ་གུ་དེ་བཙུགས་ནས་བཅུད་ནི་ཡར་སྔོན་ནས་མཆོད་བཞག་པ་མ་གཏོགས

ཡིན་རྒྱུ་བདུད་རྩི་ཡིན་པ་ལ། བདུད་རྩི་དེ་པའི་རོ་བརྒྱ་དང་ལྡན་པའི་ཞལ་ཟས། དཔལ་ཕུན་སུམ་ཚོགས་རོ་ཕུན་སུམ་ཚོགས་དྲི་ཕུན་སུམ་ཚོགས་ཡིན་པ་ལ། གཟུགས་དེ་བས་མི་འདྲ་བ་མི་འདྲ་བ་ཅན་པའི་ཅིག། རྒྱན་གྱིས་སྤྲས་པའི་གཏོར་མའི་གཟུགས་དང་འདྲ་བོ། གང་ཡིན་དེ་དགོས་པ་དེ་ལ་བཟའ་བ་བཅའ་བ་བྱེ་བྲག་གི་བཟའ་བ་བསྲེག་བ་ལས་ཀྱི་གཟུགས་འདྲ་བོ། གདུགས་སུ་སོ་བརྒྱ་ནི་བསྲེག།